གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད།
SBS བོད་སྐད་གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། སྤྱིར་སྙིང་ཁྲག་འགག་པའི་ནད་གཞིའི་རྐྱེན་གཙོ་བོ་ནི་མི་ཞིག་གི་མི་ཚེ་ཧྲིལ་པོར་བསགས་པའི་རྒྱུ་རྐྱེན་མང་པོ་ལ་ཐུག་ཡོད་པ་དང། ལྷག་པར་དུ་ལོ་བཞི་བཅུ་ཞེ་ལྔ་ཡན་རྣམས་ལ་སྙིང་ཁྲག་འགག་པའི་ནད་གཞི་ཁྱབ་ཆེ་བ་བྱུང་གི་ཡོད། ཨོ་སི་ཀྲུ་ལི་ཡའི་མི་ལོ་ན་སུམ་ཅུ་ནས་དྲུག་ཅུ་རེ་ལྔ་བར་ཅན་མི་བཅུ་ཆ་གཅིག་ཙམ་ལ་སྨན་པས་ལོ་ཤས་ནས་ཁོ་ཚོར་སྙིང་ཁྲག་འགག་པའི་ཉེན་ཁ་ཆེན་པོ་འདུག་ཞེས་ཉེན་བརྡ་བཏང་ཡོད་པ་ཡིན་འདུག Heart Foundation ཐེབས་རྩ་ཚོགས་པའི་རོགས་སྐྱོར་དང་ལྟ་སྐྱོང་གི་འགན་འཛིན Rachelle Foreman ལགས་ཀྱིས་མི་བརྒྱ་ཆ་ཕྱེད་ཀ་ཙམ་གྱིས་ཁོ་ཚོར་སྙིང་ཁྲག་འགག་པ་ཡིན་ན་ཅི་བྱ་དགོས་པ་ཤེས་ཀྱི་མེད་ཅེས་ཁོང་མོས་གསུངས་དོན།

དེ་ཡང། རིགས་རྒྱུད་དང་ཐ་མག་འཐེན་པ། ལུས་རྩེད་ཅི་ཡང་མི་བྱེད་པ། ཟས་བཅུད་ལྡན་མི་ཟ་བ་སོགས་ཀྱི་རྐྱེན་སྙིང་ཁྲག་འགག་པ་ཡང་ཡོང་གི་ཡོད་འདུག་ཡང Foreman ལགས་ཀྱིས་ཁྱེད་ཀྱི་གནས་སྟངས་སྔ་ས་ནས་འཕྲོད་ཕྱིར་རང་ཉིད་ཀྱི་མི་རྒྱུད་ནང་སྙིང་ཁྲག་འགག་པའི་ནད་བྱུང་མྱོང་ཡོད་མེད་རྟོག་ཞིབ་གནང་དགོས་ཞེས་ཁོང་གིས་མུ་མཐུད་གསུངས་དོན།

Australian Bureau of Statistics། སྟེ་ཨོ་སི་ཀྲུ་ལི་ཡའི་རྣམ་གྲངས་རྩིས་བཤེར་ལས་ཁུངས་ཀྱིས་ཉེ་ཆར་བཏོན་པའི་གྲངས་ཐོ་ལ་གཞིགས་ན། ཨོ་སི་ཀྲུ་ལི་ཡའི་ནང་ཉིན་རེར་མི་ཉི་ཤུ་རྩ་གཅིག་ཙམ་སྙིང་ཁྲག་འགག་པར་བརྟེན་འདས་གྲོངས་སུ་འགྲོ་གི་ཡོད་འདུག། ནད་པའི་གནད་དོན་གྱི་ཚན་རིག་པ Shoukat Khan ལགས་ཀྱིས་རྒྱལ་ཡོངས་སུ་སྙིང་ནད་དང་འབྲེལ་བའི་ཤེས་ཡོན་གོ་རྟོགས་སྤེལ་ཐབས་མཐུན་སྦྱོར་གནང་གི་ཡོད་འདུག་ཁོང་གིས་གསུངས་དོན།
Most heart attacks involve discomfort in the center of the chest, སྙིང་ཁྲག་འགགས་ན་ཁྱེད་ཀྱི་བྲང་ཁོག་མི་བདེ་བའི་ཚོར་སྣང་ཞིག་སྐར་མ་གཅིག་ལྷག་ཡོང་ནས་ཡང་དེ་མེད་པ་ཆགས་ངེས་རེད། ཡང་གློ་བུར་དུ་མི་བདེ་བའི་ཚོར་སྣང་དེ་ཡང་བསྐྱར་སླེབས་ཀྱི་རེད། ཁྱེད་ཀྱི་བྲང་ཁོག་ལ་གང་ལྟར་གནོན་ཤུགས་ཆེན་པོའི་ཐོག་མནན་པའི་ཚོར་བ་ཞིག་ཡོང་བ་མ་ཟད། སྟོད་ཁོག་དང་དཔུང་ལག། སྐེ། བྲང་ཁོག་སོགས་མི་བདེ་བ། དབུགས་ཆད་པ་མགོ་ཡུ་འཁོར་ནས་རྔུལ་ཆུ་ཤོར་བ་སོགས་འབྱུང་གི་རེད། སྤྱིར་བུད་མེད་མང་ཆེ་བར་ནུ་མའི་སྐྲན་ནད་སྐོར་གོ་རྟོགས་གང་འཚམ་ཡོད་ཀྱང Heart Foundation ཚོགས་པས་ཉམས་ཞིབ་གནང་བ་ལྟར་ན་བུད་མེད་ལྡབ་གསུམ་གྱིས་མང་བ་ནུ་མའི་སྐྲན་ནད་ལས་སྙིང་ཁྲག་འགག་ནས་སྲོག་ཤོར་གྱི་ཡོད་པ་ཐོན་ཡོད་འདུག་ཡང Khan ལགས་ཀྱིས་བུད་མེད་མང་པོ་ཞིག་གིས་སྙིང་ཁྲག་འགག་པའི་ནད་རྟགས་ཆུང་ཆུང་རྣམས་ལ་དོ་སྣང་དེ་ཙམ་བྱེད་ཀྱི་མེད་ཚུལ་འགྲེལ་བརྗོད་གནང་དོན། བུད་མེད་འགའ་ཤས་ལ་ནམ་རྒྱུན་ལུས་སྦྱོང་བྱེད་སྐབས་དང་ཡང་ལས་ཀ་གང་ཡང་མ་བྱས་ཀྱང་ཐང་ཆད་སླ་བོ་ཡོང་གི་ཡོད། དཔེར་ན་ཉལ་ཁྲི་བཟོ་སྐབས་དང་གོམ་བགྲོད་བྱེད་སྐབས་ཁྲོམ་རར་བསྐྱོད་སྐབས་སོགས་ཐང་ཆད་པ་དང་གཉིད་དུས་ཐོག་ཏུ་མ་ཤོར་བ་སོགས་ཡོང་གི་ཡོད་པ་ཡིན། ནད་རྟགས་དེ་རྣམས་སྤྱིར་སྐར་མ་གཅིག་ནས་ཟླ་བ་གཅིག་བར་གནས་ངེས་རེད་དེ་བཞིན Foreman ལགས་ཀྱིས་ཁྱེད་ལ་སྙིང་ཁྲག་འགག་པའི་ནད་རྟགས་བྱུང་ན་གང་མགྱོགས་ཛ་དྲག་ཨང་ཀླད་ཀོར་ཀླད་ཀོར་ཀླད་ཀོར་ལ་ཞལ་པར་ཕུལ་དགོས་ཞེས་ཁོང་གིས་གསུངས་དོན། མི་མང་པོ་ཞིག་གིས་དུས་ཡུན་རིང་པོར་ནད་རྟགས་བྱུང་ཀྱང་སྣང་མེད་བཏང་གི་ཡོད། སྙིང་ཁྲག་འགག་པའི་ནད་བཅོས་ཐབས་ལ་ཁྱེད་ཀྱིས་གང་མགྱོགས་རོགས་སྐྱོར་བླངས་ཐུབ་ན་ཉེན་ཁ་དེ་བས་ཆུང་དུ་འགྲོ་ངེས་རེད། དུས་འགྱངས་ག་ཚོད་མང་བ་བྱས་པ་ཡིན་ན་དེ་བས་སྲོག་ལ་ཉེན་ཁ་ཆེ་བ་ཡོད་པ་མ་ཟད། ཟུར་ཕོག་རྐྱེན་གྱིས་དབང་པོ་གཞན་ལ་སྐྱོན་བྱུང་བའི་ཉེན་ཁ་དེ་བས་ཆེ་བ་ཡོང་ངེས་རེད། དེ་བཞིན་ཁཱན་ལགས་ཀྱིས། མི་ཞིག་དེ་སྔར་སྙིང་གི་ནད་གཞི་ལས་མནར་མྱོང་ཡོད་ན་མི་དེར་ནད་ལོག་བྱུང་བའི་ཉེན་ཁ་ཧ་ཅང་ཆེན་པོ་ཡོད་ཅེས་ཁོང་གིས་གསུངས་དོན། སྙིང་ནད་བྱུང་བའི་རྐྱེན་དབང་པོ་གཞན་ལ་སྐྱོན་བྱུང་བ་ཡིན་ན་དང་ཐོག་ཁྱེད་རང་གཟུགས་པོ་བསྐྱར་གསོ་གནང་ཐབས་བྱེད་ཆོག་འོན་ཀྱང་བསྐྱར་གསོ་གནང་སྐབས་གཟབ་གཟབ་མ་གནང་བ་དང་སྨན་སོགས་དུས་ཐོག་ཏུ་མ་སྤྱོད་པ་ཡིན་ན་ཟླ་བ་དྲུག་ནས་བཅུ་གཉིས་ནང་ཚུད་ལ་སྙིང་ནད་བསྐྱར་ལོག་རྒྱབ་པའི་ཉེན་ཁ་ཧ་ཅང་ཆེན་པོ་ཡོད། དེ་བཞིན་ཧྥོར་མན་ལགས་ཀྱིས། མི་ཞིག་སྙིང་ནད་ལས་དྲག་སྐྱེད་ཡོང་ཐབས་སུ་སེམས་ཁམས་ཀྱི་འཕྲོད་བསྟེན་བདེ་ཐང་དགོས་པ་ཡང་གལ་ཆེ་ཞེས་ཁོང་གིས་གསུངས་དོན། སྙིང་ནད་མནར་མཁན་རྣམས་ལ་སེམས་ཁམས་ཀྱི་ཕོག་ཐུག་དྲག་པོ་ཡོང་གི་ཡོད། ཁོང་རྣམས་དུས་ཚོད་ཅིག་ལ་བདེ་ཐང་ཡིན་ཀྱང་ད་ཆ་སྙིང་ཁྲག་འགག་པར་བརྟེན་ལུས་སྟོབས་ཉམས་ཡོད་པས་སེམས་ཚོར་དྲག་པོ་སྐྱེས་པ་ཡོང་གི་ཡོད། Heart Support Australia། ཞེས་པའི་ཚོགས་པས་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་སྙིང་ནད་ལས་མནར་ཀྱང་གསོན་གནས་ཐུབ་པ་ཚོར་རིན་མེད་ཀྱི་རོགས་སྐྱོར་ལས་གཞི་མཁོ་སྤྲོད་གནང་བཞིན་ཡོད་འདུག Shaukat Khan ལགས་ཀྱིས་ནད་པ་རྣམས་དྲག་སྐྱེད་ཡོང་ཆེད་རོགས་པའི་རྒྱབ་སྐྱོར་དགོས་པ་གནད་འགག་ཞིག་ཆགས་ཡོད་ཅེས་ཁོང་གིས།
ནད་པ་རྣམས་རང་ཉིད་ཀྱི་གནས་སྟངས་དང་འདྲ་བའི་ནད་པ་གཞན་མཉམ་དུ་བཞག་ནས་ཕན་ཚུན་མྱོང་ཚོར་ཤོད་རེས་བྱེད་པ་ཡིན་ན་རང་བཞིན་གྱིས་སྙིང་སྟོབས་གསར་པ་སྐྱེས་ནས་དཔའ་མ་ཞུམ་པ་ཡོང་གི་འདུག་རང་ཉིད་ཀྱི་རོགས་པའི་བརྒྱུད་སེམས་ཤུགས་དང་གདེང་སྤོབས་རྙེད་པར་བརྟེན་ཤུགས་རྐྱེན་ཡག་པོ་ཐེབས་པ་བྱུང་གི་འདུག། ཡང་མཁས་པས་ཉམས་ཞིབ་གནང་བར་ལྟར་ན་ཨེ་ཤི་ཡ་དང་མའོ་རི། ཨ་ཕི་རི་ཀ། གདོད་མའི་མི་རིགས་དང་ཏོ་རི་སི་ཏྲེད་མཚོ་གླིང་པའི་མི་རིགས་བཅས་ཀྱི་ཁུལ་ལ་སྙིང་ནད་ཁྱབ་ཆེ་བ་ཡོད་པ་ཐོན་ཡོད་འདུག་རེ་ཤེལ་ཧྥོར་མན་ལགས་ཀྱིས་སྙིང་ཁྲག་འགགས་པའི་ནད་འགོག་ཆེད་རང་ཉིད་ཀྱི་ངོས་ནས་ཉིན་རེའི་འཚོ་བར་འགྱུར་བ་གཏང་དགོས་ཞེས་ཁོང་མོས་གསུངས་དོན།
Everybody can improve lifestyle in some way མི་རེ་ངོ་རེས་སོ་སོའི་ཉིན་རེའི་འཚོ་བར་བཟང་ཕྱོགས་ཀྱི་འགྱུར་བ་བཏང་ཆོག་ཁྱེད་ཀྱིས་རང་ཉིད་ལ་སྐྱོན་གང་ཡང་མེད་ཐབས་བྱེད་མི་དགོས།
རང་ཉིད་སོ་སོའི་འཕྲོད་བསྟེན་ཡར་རྒྱས་ཆེད་ལག་བསྟར་ཐུབ་པའི་བྱ་གཞག་དུམ་བུ་དུམ་བུར་སྒྲུབ་པར་འབད་བརྩོན་གནང་ཐབས་བྱེད་ཆོག་ཁྱེད་ཀྱིས་སྙིང་ནད་དང་འབྲེལ་བའི་གནས་ཚུལ་རྒྱས་པའི་ཕྱིར Heart Foundation དང Heart Support Australia ཡི་དྲ་ཚིགས་ལ་བསྐྱོད་ཆོག། གལ་ཏེ་ཁྱེད་ལ་སྙིང་ཁྲག་འགགས་པར་བརྟེན་ཛ་དྲག་གི་གནས་སྟངས་འཕྲད་ན་ཀླད་ཀོར་ཀླད་ཀོར་ཀླད་ཀོར་ཐོག་གང་མགྱོགས་ཁ་པར་བཏང་རོགས། ཡང་སྐད་སྒྱུར་དགོས་ཚེ་གཅིག་གསུམ་གཅིག་བཞི་ལྔ་ཀླད་ཀོར་ཐོག་ཁ་པར་བཏང་རོགས། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ། ཨོ་སི་ཁྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད། བོད་ཡིག་སློབ་སྦྱོང་བྱེད་བཞིན་པའི་སྐབས་སུ་སློབ་སྦྱོང་དང་གཞན་ཡང་འགྲུལ་བཞུད་ཀྱི་དགོས་མཁོ་ཡང་མཐུན་རྐྱེན་བསྐྲུན་གྱི་ཡོད། ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་སྤྱད་ནས་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་གི་ཡོད་པ་རེད་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ཡི་སློབ་དུས་དང་པོ་ཡི་འཛུལ་ཞུགས་ཐོ་འགོད་དེ་བཞིན་ཕྱི་ཟླ་བཅུ་གཉིས་པའི་ནང་འགོ་འཛུགས་གནང་རྒྱུ་ཡིན་པ་རེད་ཞིབ་ཕྲ་ཡི་གནས་ཚུལ་ཁག། དྲ་ཚིགས་ཀྱི་ཁ་བྱང asiapacific dot anu dot edu dot au slash languages དུ་ཕེབས་རོགས་གནང།